ལས་རིམ་གསན་མཁན་ཚང་མ་ལོ་ལ་དགའ་བསུ་ཞུ། ལས་རིམ་འདི FM དགུ་བཅུ་ཚེག་བཞིའི་ཐོག་ལ་རྒྱང་སྲིང་ཞུ་གི་ཡོད་རེད། དེ་སྔོན་རྒྱལ་བ་ཡིད་བཞིན་ནོར་བུའི་བཀའ་དྲིན་དྲན་གླུ་དང། གཞས་པ་གཞས་མ་ཁག་ཅིག་གི་ངོ་སྤྲོད་དང། དྲིན་ཅན་ཨ་མ་ལ་ཕུལ་བའི་གླུ་གཞས་ཁག་ཅིག་བསྡུ་རུབ་ཞུས་བྱས་ནས་འདི་ཉིན་གྱི་ལེ་ཚན་ཁག་ལ་འབུལ་ལམ་ཞུས་པ་ཡིན། ཨ་ནི་དེ་རིང།

དུས་ཆེན་ཁྱད་པར་ཅན་ངོ་སྤྲོད་ལེ་ཚན་ནི་བོད་པ། རྒྱ་གར་དེ་བཞིན་རྒྱལ་སྤྱི་གི་དུས་ཆེན་ཁྱད་པར་ཅན་རྣམས་རྣམ་པ་ཚོ་ལ་ངོ་སྤྲོད་ཞུ་ཡས་ཀྱི་ལེ་ཚན་གལ་ཆེན་པོ་ཞིག་ཡིན་པས་རྣམ་པ་ཚོ་ནས་མུ་མཐུད་ནས་གསན་རོགས་གནང། ཐེངས་འདི་ཡི་ལེ་ཚན་ནང་སྔར་དང་མ་འདྲ་བར། དེ་རིང། སྒྲ་འཇུག་ཁང་ནང་ལ་བསླབ་གྲྭ་ཆེ་བའི་དགེ་བཤེས་ཨ་ཐན་ལགས་གདན་འདྲེན་ཞུས་ཡོད་པས་དགེ་བཤེས་ཨ་ཐན་ལགས་མཉམ་དུ་དུས་ཆེན་འདི་ངོ་སྤྲོད་ཞུ་ཡས་ཡིན་པས་རྣམ་པ་ཚོ་གསན་རོགས་གནང་ཞུ། ཨ་དགེ་བཤེས་ལགས་ཨ་ནི་ང་ཚོ་ཆོ་འཕྲུལ་སྨོན་ལམ་ཆེན་མོ་ལས་འདི་ད་དུས་ཆེན་ཁྱད་པར་ཅན་ཞིག་རེད་ཨ་འདི་དུས་ཆེན་འདི་འདི་ཨ་ནི་ང་ཚོའི་གི་ལོ་གསར་པའི་གི་རྗེས་ལ་ཨ་ནི་དུས་ཆེན་ཐེངས་དང་པོ་འདྲ་བོ་ཆགས་ཀྱི་ཡོད་རེད་དེ་ཡིན་པ་སོང་ཙང་ཨ་དགེ་བཤེས་ལགས་ངོས་ནས་དུས་ཆེན་འདི་ཨ་ནི་རོབ་ཙམ་ཅིག་ཨ་ནི་ང་ཚོའི་གསན་མཁན་ཡོངས་ལ་ངོ་སྤྲོད་ཞུ་རོགས་གནང།

ཨ་འདི་འདི་ཡག་པོ་བྱུང་སོང་ཨ་ནི་དེ་ག་ནང་ད་དགེ་བཤེས་ལགས་ད་འདིའི་ཉིན་མོ་དེ་ཆོ་འཕྲུལ་སྨོན་ལམ་ཆེན་མོ་ལ་ད་ང་ཚོའི་ངོས་ནས་ཨ་ནི་བྱེད་སྒོ་འདྲ་བོ་ད་འདི་འདྲའི་ག་རེ་ག་རེ་སྤེལ་གྱི་ཡོད་ན་ཨ་ནི་ང་ཚོ་གསུང་རོགས་གནང། ལགས་སོ་ད་ཆོ་འཕྲུལ་སྨོན་ལམ་ཆེན་མོའི་སྐབས་དེ་ལ་ཡ་བྱེད་སྒོ་གཙོ་བོ་འདྲ་བོ་དེ་ད་ཨ་ནི་ཞོགས་པ་ཆུ་ཚོད་ལྔ་དང་ཕྱེད་ཀ་ལ་ཡ་ཨ་ནི་ཚོགས་ཚོགས་ཚོགས་ཐེངས་མ་གཅིག་གྲོལ་ནས་དེ་བ་ཚ་ར་ལ་ཡ་ཨ་ནི་ད།

གཙུག་ལག་ཁང་འདྲ་བོ་མཇལ་ཁ་བཏགས་དེ་འདྲས་ཡོད་མ་རེད། དེ་བཞིན་སྔོན་མ་འདྲ་བོ་ཡིན་པར་བྱས་ན་བཅོ་ལྔ་མཆོད་པ་ལ་ཨ་ནི་མཆོད་པ་མང་པོ་ཞུས་བྱས་རོ་ཨ་ད་ཨོ་འདི་དགེ་བཤེས་ལགས་འདིའི་སྐོར་ལ་རོབ་ཙམ་གསུང་རོགས། ལགས་སོ་ད་ལྟ་བཅོ་ལྔ་མཆོད་པ་ཞུ་ཡ་དེ། སྤྱིར་བཏང་བོད་ལ་ཡིན་ན་བཅོ་ལྔ་མཆོད་པ་དེ་ཐོག་བརྩེགས་གསུམ་བཞི་དེ་འདྲས་ཡ།

མཆོད་མཇལ་ཞུ་ཡག་གི་ལུགས་སྲོལ་འདུག་ཨ་ནི་སྐབས་དེ་དུས་གོང་ས་ཨ་ནི་སྐྱབས་མགོན་ཆེན་པོ་མཆོག་ཨ་ནི་མཆོད་མཇལ་དང་ཨ་ནི་དེ་མཉམ་དུ་ཨ་ནི་གཞུང་གི་ཨ་ནི་བཀའ་བློན་རྣམ་པ་དང་ཨ་ནི་མི་སྣ་རྣམ་པ་དེ་ཚོ་ཨ་ནི་དེ་འདྲེ་གི་ཨ་ནི་ག་རེ་ཟེར་ག་ད་ཨ་བཅོ་ལྔ་མཆོད་པ་མཇལ་ཁར་ཕེབས་ཡག་གི་དེ་འདྲེ་གི་ཨ་ནི་ཕྱག་སྲོལ་བཟང་པོ་ཞིག་འདུག་ཟེར་ཞུ་གི་ཡིན།

གཞས་ཀྱི་མིང་ལ་ཞི་བའི་གངས་སེང། ཨེ་ནི། བཏང་གནང་མཁན་དེ་ང་ཚོའི་ཇོ་ལགས་བཀྲས་ཆུང་ལགས་རེད་ཤག། ཇོ་ལགས་བཀྲས་ཆུང་ལགས་ཀྱིས་བོད་གངས་ཅན་ཡུལ་ལ་སེང་གེ་ཡོད་ཞེས་པའི་གཞས་འདི་ཨེ་ནི། དགྱེས་གསན་ཡོང་བ་ཞུ།

ཁག་གསུམ་ཁག་གསུམ་དབྱིན་ཇི་ཞེ་པོ་ཅིག་གལ་ཆེན་པོ་རེད་མེད་ཐབས་མེད་པ་རེད་ཨ་ནི་སློབ་ཚན་མང་པོ་ཅིག་དབྱིན་ཇི་ཐོག་ནས་འགྲོ་དགོས་རེད་ཞིབ་བཤེར་གལ་ཆེན་པོ་རེད་ཨ་དེ་དང་ཆབས་ཅིག་བོད་ཡིག་གི་ཡང་གི་བེད་སྤྱོད་མེད་བསྡད་པའི་བཟོ་འདྲ་པོ་བྱེད་གི་བྱེད་གི་སྣང་ཆུང་བྱས་ནས་སྣང་མེད་ལས་པ་ཡིན་ན་དེ་གྱོང་རེད་བ་ད་མི་བོད་པ་ཡིན་པའི་ངོས་ནས་བཤད་པ་ཡིན་ནའི་བོད་ཡིག་ཤེས་དགོས་པ་དེ་ཞེ་པོ་ཅིག་གལ་ཆེན་པོ་རེད་ཤག་ང་ཚོའི་བོད་པའི་བླ་སྲོག་གི་བཟོ་འདྲ་པོ་དེ་བོད་ཀྱི་སྐད་ཡིག་སྐད་ཡིག་འདི་ནང་ཡོད་དེ་བས་བོད་ཀྱི། ད་སངས་རྒྱས་པའི་ཆོས་སངས་རྒྱས་པའི་ལྟ་གྲུབ། ད་སངས་རྒྱས་པའི་ཆོས་དང་འབྲེལ། ང་ཚོ་བོད་མི་ཡིན་པའི་ཆ་ནས་བོད་སྐད་རྒྱག་ཡས་དང། བོད་ཡིག་ལ་སློབ་སྦྱོང་ཤུགས་ཆེན་པོ་བྱེད་ཡས་དེ་ཚོ་དངོས་གནས་གལ་ཆེན་པོ་ཡིན་པ་འདི་གོང་ས་མཆོག་གི་བཀའ་སློབ་ནང་ལ་གསུངས་ཡོད་རེད་བྱས་ཙང་དུས་རྟག་ཏུ་ང་ཚོ་བོད་ཡིག་སྦྱང་ཡས་ལ་འབད་བརྩོན་གནང་རོགས་གནང་ཞུ་ཡས་ཡིན། མཚམས་འདི་ལ་གཉིས་ཀའི།

ང་ཚོའི་དཔེ་དེབ་ངོས་དེབ་ལེ་ཚན་ནང་ཕེབས་པར་དགའ་བསུ་ཞུ། ལེ་ཚན་འདི་ཡི་ནང་ལ་ང་ཚོ་འཛམ་བུ་གླིང་ནང་གི་སྐད་གྲགས་ཆེ་བའི་དཔེ་དེབ་ལྷག་པར་དུ་སློབ་ཕྲུག་ལ་ཐད་ཀར་འབྲེལ་བ་ཡོད་པའི་དཔེ་དེབ་འདྲ་མིན་སྣ་ཚོགས་ངོ་སྤྲོད་ཞུ་གི་ཡོད། སྤྱིར་བཏང་དཔེ་དེབ་ཀློག་ཡ་ནི་མི་ཡི་མི་ཚེའི་ནང་དུ་མེད་དུ་མི་རུང་བའི་གོམས་གཤིས་གལ་ཆེན་པོ་ཅིག་ཡིན། ལྷག་པར་དུ་སློབ་མ་ཚོའི་མི་ཚེའི་ནང་ལ། དཔེ་དེབ་ཀློག་རྒྱུ་ནི་རང་ཉིད་ལ་ཤེས་བྱ་གསར་བ་ཐོབ་ཡག་གི་གཞི་རྩ་གཙོ་བོ་ཞིག་ཡིན་པ་ཚང་མས་མཁྱེན་གསལ་ལྟར། སོང་ཙང་ང་ཚོ་བཀྲ་ཤིས་བདེ་ལེགས་རླུང་འཕྲིན་གསན་མཁན་རྒྱ་ཆེའི་མང་ཚོགས་ཀྱང་དཔེ་དེབ་ཀློག་ཡག་གི་གོམས་གཤིས་བཟང་པོ་ཡོད་པའི་རེ་བ་ཞུ་གི་ཡོད། ང་ཚོ་ལེ་ཚན་སྔོན་མ་དེ་ལ Sadako དང Grandma's Bag of Stories དེ་བཞིན་མདོ་མཛངས་བླུན་ཅེས་ངོ་སྤྲོད་ཞུས་ཟིན་པ་ཡིན་པས་ཚང་མས་དཔེ་དེབ་དེ་ཚོ་ཀློག་ཡོད་ཤག་རེད། གལ་ཏེ་ཀློག་མེད་པ་རང་བྱེད་ན་ངེས་པར་དུ་ཀློག་རོགས་གནང་འབོད་སྐུལ་ཞུ་གི་ཡོད། ད་རིང་གི་ལེ་ཚན་འདི་སྔར་དང་མ་འདྲ་བར་སྒྲ་འཇུག་ཁང་འདིའི་ནང་ལ། སློབ་མ་དཔལ་མོ་གདན་འདྲེན་ཞུས་ཡོད། སློབ་མ་དཔལ་མོ་ནི་ད་ཐེངས་སློབ་ཟུར་དང་ད་ཆ་སེ་ལ་ཀུའི་བོད་ཁྱིམ་ནང་འཛིན་གྲྭ་དགུ་པ་ན་སློབ་བཞིན་པ་རེད། ཐེངས་འདིའི་ལེ་ཚན་འདི་ན་སློབ་མ་དཔལ་མོ་མཉམ་དུ་ཨིན་ཇི་ཡི་དཔེ་དེབ་ཞིག་ངོ་སྤྲོད་ཞུ་ཡས་ཡིན་པས་ཚང་མས་མཉེས་པོ་ཡོང་བ་ཞུ། སློབ་མ་དཔལ་མོ་ལགས་བཀྲ་ཤིས་བདེ་ལེགས། བཀྲ་ཤིས་བདེ་ལེགས། ཨ་དཔལ་མོ་ལགས་ད་རིང་ཐོག་མར་འདི་ལ་ཨ་ནི་ཁྱེད་རང་གི་དཔེ་དེབ་འདི་གི་མིང་དང་ཨ་ནི་རྩོམ་པ་པོ་འདི་མིང་འདི་ངོ་སྤྲོད་མདོར་བསྡུས་ཤིག་གནང་གི། ལའོ།
དཔེ་དེབ་འདི་མིང་ལ་ཨ་ནི Sarah's Key ལབ་རེད་ཨ་ནི་དཔེ་དེབ་ག་ཅིག་ཨ་ནི་རྩོམ་པ་པོ་འདི་མིང་ལ་ཨ་ནི Tatiana de Rosnay ལབ་མཁན་ད་མོ British དང French གཉིས་ཆ་ཡིན་རྒྱུ་ཨ་ཅིག་ཨ་ནི author ཅིག་རེད།

གྲུང་གཉིས་ཡོད་རེད་ད་གྲུང་གཉིས་མཉམ་དུ་ཆུ་རྒྱུ་ཡོད་རེད་ནི་གྲུང་གཅིག་ནི་ནི་སཱ་རཱ་སྟར་ཛིན་གི་ལ་ནི་བུ་མོ་ལོ་བཅུའི་ཆ་ཆུང་ཆུང་ཇུ་ཡིས་བུ་མོ་ཅིག་རེད་ཨ་ནི་མོ་མོ་རང་སྙེ་མ་གཅིག་སྟོང་དགུ་བརྒྱ་བཞི་བཅུ་བཞི་བཅུ་ཞེ་གཅིག་ཞེ་གཉིས་སྟར་ལ་ཨ་ནི་མོ་རང་ཇུ་ཡིས་བཞིན་དུས་ཨ་ནི་ན་ཟི་སི་དེ་ཚོས་ཀྱིས་ཁོ་ཚོ་ད་སྐྱབས་བཅོལ་བྱས་ད་ཨིན་དི་ཆུ་ཚོད་སྐབས་སུ་རེད་ཨ་ནི་གྲུང་གཅིག་དེ་ག་རེད་ལ་ན་ཨ་ནི་ཇུ་ལི་ཡ་ཇར་མན་ལ་ནི་ཨ་ནི་མོ་ད་ད

འོ་ཡ་ཡ་དཔལ་མོ་ལགས་ཨ་ནི་འདི་སྒྲུང་འདི་ལྟེ་བར་བྱས་ན་ངས་ང་ཚོའི་སྔོན་མ་ཡི་ཡང་སྒྲུང་རེད་པ་དཔེ་དེབ་དབྱིན་ཇིའི་གི་དཔེ་དེབ the diary of Anne Frank ལས་འོ་འདི་འདྲ་བོ་འདྲ་བོ་རེད་ད་དུས་ཚོད་འདི་ཡིན་ནའི་འདྲ་བོ་རེད་དོ་ཨ་འདི་ཡིན་པ་སོང་ཙང་ད་དཔལ་མོ་འདི་ཡི་དེབ་འདི་ཀློག་བའི་སྐབས་ལ་ཨ་ནི་ང་ཚོའི་གི་སྒྲུང་དེ་ནང་ལོགས་ལ་ཨ་ནི་མི་སྣ་འདྲ་མིན་སྣ་ཚོགས་ཡོད་རེད་པ character དབྱིན་ཇིའི་ཐོག་ནས་ཡིན་པར་བྱས་འདིའི་ནང་ལོགས་འདྲ་མིན་སྣ་ཚོགས་ཡོད་དུས་ཨ་འདིའི་ནང་ལོགས་ནས་མི་སྣ་སུ་ཨ་ནི་ཁྱེད་རང་སྣང་བ་འགྲོ་ཤོས་འདྲ་བོ་བྱུང་སོང།

ལགས་རེད་ད་ང་ཚོ་གི་སྒྲུང་དེབ་ཀློག་ཡག་གི་དམིགས་ཡུལ་ད་འདྲ་མིན་སྣ་ཚོགས་ཡོད་རེད་པ་གཅིག་སོ་སོའི་སྐད་ཡིག་ཨ་ནི་ཡར་རྒྱས་འགྲོ་ཡག་གཅིག་འདི་ཨ་ནི་འདི་གི་ལོ་རྒྱུས་འདི་གི་ཧ་གོ་ཡག་གཅིག་འདི་ཕ་གིའི་ནང་ལོགས་ལ་མི་སྣ་གལ་ཆེ་འདི་གས་ཨ་ནི་ངོས་ཟིན་ཡག་འདི་གས་གི་སྤྱོད་པ་ཡར་རྒྱས་འདི་གས་སོ་སོ་གིས་བླང་ཡག་སྤྱོད་པ་སྡུག་ཅག་འདི་གས་དོར་ཡག་འདི་གས་གི་འདྲ་མིན་སྣ་ཚོགས་ང་ཚོ་སྒྲུང་དེབ་ཀློག་ཡག་གི། ཨ་ནི་དམིགས་ཡུལ་འདྲ་མིན་སྣ་ཚོགས་ཡོད་དུས་ཨ་ནི་ཁྱེད་རང་གིས་ད་སྒྲུང་འདི་ཀློག་ཡོད་ཀྱི་རེད། ཀློག་ནས་དགའ་བོ་བྱུང་བ་རེད་དེ་ག་ནང་ད་སྒྲུང་དེབ་འདི་ད་ང་ཚོའི་གི་སློབ་གྲྭའི་གི་དཔེ་མཛོད་ཁག་ཡང་མིན་ན་ཚོང་ཁང་ཁག་དེ་གའི་ནང་ལོགས་ཡོད་ཀྱི་རེད། ད་དེ་ཡིན་པ་སོང་ཙང་འདི་ཀློག་པ་སོང་ཙང་ད་ཁྱེད་རང་འདྲ་བའི་སློབ་ཕྲུག་མང་པོ་ཡོད་རེད་པ་ཨ་སློབ་གྲྭ་ཁག་ནང་ལོགས་ལ་ཨ་ནི་ཁྱེད་རང་གིས་དཔེ་དེབ་འདི་ཨ་ནི་ཁོ་ཚོ་ལ་ཀློག་ཡ་ཨ་ནི་གལ་ཆེན་པོ་རེད་འདུག་རེད་མི་འདུག་ཨ་ནི་ཁོ་ཚོ་ལ་འབོད་སྐུལ་ཞུ་ཡ་དེ་འདྲས་ག་ཡོད། ལ། དཔེ་དེབ་འདི་ད་དཔེ་སྙན་པོ་ཡོད་རེད་ར་ཨ་ནི་འདི་ད་ལོ་ལབ་ན་འཛིན་གྲྭ་དྲུག་པ་ནས་ཤིག་ནས་གང་ཡོད་ནི་ད་དྲུག་པ་ནས་སོ་སོ་ལོ་ག་ཚོད་ཡིན་ན་འོ་དེ་ཚང་མ་ལ་ད་དབྱིན་ཇིའི་ཚིག་དེ་ཚོ་གོ་བདེ་བོ་དང་དཔེ་ཀློག་ཡག་ཡག་པོ་ཡོད་རེད་ཨ་ནི་སྒྲུང་འདི་ནས་ད་ང་ཚོ་སོ་སོ་ད་ལྟ་ལོ་བཅུ་པ་ཡིན་ལ་ད་ཆུང་ཆུང་ནས་ག་ཚོད་སྐྱིད་པོ་ཡིན་པ་དང་དེ་ཚོ་སོ་སོ་ཧ་གོ་གི་རེད་ཨ་ནི་སྔོན་མ་ཁོ་ཚོ་ག་ཚོད་མྱངས་ཡིན་པ་དང་དེ་འདྲས་ཧ་གོ་དུས་སྒྲུང་འདི་ནས་སོ་སོ་མང་པོ་ཤེས་ཀྱི་ཡོད་ཙང་ཡག་པོ་ཡོད་རེད་ཀློག་ན། འོ་ལགས་སོ་ཨ་ནི་སློབ་མ་དཔལ་མོ་ལ་ཨ་ནི་ད་རིང་ལེ་ཚན་འདི་ལ་ཕེབས་པ་ཨ་ནི་ཐུགས་རྗེ་ཆེ་ཨ་ནི་དེ་ག་ནང་ད་དཔེ་དེབ་འདི་ངོ་སྤྲོད་ཞུ་ཡ་དཔེ་དེབ་འདི་སྐོར་ལ་ཨ་ནི་རགས་ཙམ་ཞུ་ཡ་དེ་ག་ནང་ད་སློབ་ཕྲུག་ཚོ་ལ་ཨ་ནི་འབོད་སྐུལ་ཞུས་ནས་དཔེ་དེབ་འདི་ངེས་པར་དུ་ཀློག་རོགས་གནང་ཟེར་ཨ་ནི་དེ་ག་ནང་ད་དཔལ་མོ་འདི་ལ་སྒྲ་འཇུག་ཁང་ལ་ཕེབས་པ་ཨ་ནི་ཐུགས་རྗེ་གནང། ཐུགས་རྗེ་གནང། འོ་ད་ཐེངས་འདིའི་ལེ་ཚན་འདི་ག་མཚམས་འཇོག་བྱེད་ཀྱི་ཡིན་པས། ང་ཚོ་ལེ་ཚན་རྗེས་མའི་ནང་བསྐྱར་དུ་མཇལ་ཡོང། ཨ་ནི་ལེ་ཚན་འདི་གསན་པར་ཐུགས་རྗེ་ཆེ། དེ་ནས་ཡང་ང་ཚོ་གླུ་དབྱངས་ཀྱི་ལས་རིམ་འདིའི་ཐོག་ལ་ཨ་ནི་ཕུར་བུ་ཊི་རྣམ་རྒྱལ་ལགས་ཀྱིས་བཏང་གནང་བའི་གི་གཞས་མཇལ་ཡོང་མཇལ་ཡོང་ང་ཡི་སྤུན་ཟླ་མཇལ་ཡོང་ཟེར་ལབ་ཡག་གི་གཞས་འདི་ཨ་ནི་དགྱེས་གསན་ཡོང་བ་ཞུ།

བཀྲ་ཤིས་བདེ་ལེགས་རླུང་འཕྲིན་ཁང་གི་སྒྲུང་གཏམ་གྱི་ལས་རིམ་འདིའི་ཐོག་ལ་ཨེ་ནི་ངས་མི་ཕྱུག་པོ་གཅིག་གི་ལོ་རྒྱུས་ཅིག་མར་ཞུ་དགོས་བསམ་བྱུང་ཨེ་ནི་གསན་མཁན་རྣམ་པ་ཚང་མས་ཐུགས་སྤྲོ་པོའི་ངང་ནས་གསན་གནང་ཡོང་བ་ཞུ། སྔོན་མ་སྔོན་མ་དུས་ཚོད་ཅིག་ལ་མི་ཕྱུག་པོ་ཅིག་བྱས་མི་ཕྱུག་པོ་ཕྱུག་ཉམས་དོད་པོ་གཅིག་དང་ཨེ་ནི་མི་ཕྱུག་པོ་དེ་ག་དུས་ཡིན་ནའི་ཁོ་རང་ཕྱུག་པོ་ཡིན་པའི་ཁེངས་པ་དང་འོ་དེ་འདྲས་ཡོད་བསྡད་པ། སྤྱིར་བཏང་ང་རང་ཚོ་ལབ་སྲོལ་ནང་ཡོད་པ་ནང་བཞིན། དངུལ་ཡོད་ན་བོར་ཤོག་ཡོད་ལབ་པ་ནང་བཞིན་ཁོ་རང་མི་ཕྱུག་པོ་ཡིན་དུས་ཙ་ནས་བོར་ཤོག་དང་དེ་འདྲའི་ཡོད་བསྡད་པའི་མི་ཅིག་ཡོད་རེད། ཉི་མ་གཅིག་ཁོ་རང་ཐག་རིང་པོ་ཅིག་ལ་འགྲོ་ཡས་ཀྱི་གནས་སྐབས་ཅིག་ལ་ཁོ་རང་གི་མོ་ཏྲ་རྫིག་པོ་དེ་མར་བཏོན་བྱས་ནས་འགྲོ་བཞིན་པའི་སྐབས་དུ་ལ་ཁོ་རང་གིས་ད་རླུང་འཕྲིན་ཅིག་ཉན་དགོས་བསམ་བྱས་ནས་རླུང་འཕྲིན་དེ་སྤར་དུས་ཙ་ནས་ག་རེ་བྱས་པ་རེད་ལབ་ན་དྲང་སྲོང་ཅིག་གིས་དེ་ལ་ག་རེ་གསུང་གི་ཡོད་རེད་ལབ་ན།

མི་དེ་ཚོས་ག་རེ་ཤེས་ཀྱི་ཡོད་མ་རེད་ཟེར་ལབ་ན་ཨེ་ནི་རྒྱུ་ནོར་ལོངས་སྤྱོད་ཞེ་པོ་ཅིག་བསགས་བསྡད་རྒྱུ་དེ་ཨེ་ནི་ཤི་ཚར་སོང་ན་སོ་སོ་མཉམ་དུ་ལ་འཁྱེར་ཡོད་རེད་བསམ་བྱས་ནས་འོ་དེ་འདྲའི་གི་བསམ་བློ་ཅིག་ཁོང་ཚོ་གི་འཁོར་གི་ཡོད་རེད་བྱས་ཙང་འོ་འདི་དངོས་ཡོད་གནས་ཚུལ་ལ་འཁྱེར་ཡོད་མ་རེད་བ། བྱས་ཙང་འཁྱེར་ཐུབ་ཀྱི་ཡོད་མ་རེད། ཨེ་ནི་འོ་བྱས་ཙང་འོ་དེ་འདྲའི་འཁྱེར་ཐུབ་ཀྱི་མེད་དུས་ཙང་ནས་ཨེ་ནི་རྒྱུ་ནོར་ལོངས་སྤྱོད་བསགས་ཡས་ལ་དུས་ཚོད་འཕྲོ་བརླག་མ་བཏང་ཟེར་ལབ་དུས་ཙང་ནས།

ད་ཡིན་ནའི་ཁོ་རང་ཕ་ཁོ་རང་གི་ཡིག་ཚང་དང་ལས་ཁུངས་དང་དེ་བ་ལ་སླེབས་འགྲོ་དུས་ཙ་ནས་ཨེ་ནི་ཁོ་རང་ཡང་ཕ་གི་གི་མི་སུ་ཕྱུག་པོ་ཡིན་དུས་དཔོན་པོ་རེད་བ། དཔོན་པོ་ཡིན་དུས་ཙ་ནས་ཕ་གིར་སླེབས་དུས་ཙ་ནས་ཁོ་རང་གི་བསམ་བློ་གི་གཏིང་ཅིག་ནས་ཨེ་ནི་ག་རེ་གོ་གི་ཡོད་རེད་ཟེར་ན་རྒྱུ་ནོར་ལོངས་སྤྱོད་བསགས་བཞག་པ་འདི་གས་ད་ང་རང་མཉམ་དུ་འཁྱེར་ཡོད་མ་རེད་ཟེར་ལབ་ཡས་དེ་ཁོ་རང་གི་བསམ་བློ་ལ་ཕ་ཟུག་འདུག་བ། ཟུག་དུས་ཙ་ནས་ཨེ་ནི་ཁོ་རང་གི

ཁྱེད་རང་གིས་ང་ཚོའི་གི་དེའི་དངུལ་དེ་ཨ་ཕ་གི་ལ་བསྒྱུར་དགོས་འདུག་བ་དེ་ནང་བཞིན་བྱས་བྱས་ནས་ཨ་ནི་ང་ཚོས་ཨ་ནི་ད་དེ་ལ་ང་ཚོས་བསགས་བཞག་རྒྱུ་དངུལ་དེ་ཨ་ནི་རྒྱུ་ནོར་ལོངས་སྤྱོད་དེ་གི་ཚང་མ་ང་ཚོ་ཤི་བྱས་ནས་ཚེ་རྗེས་མ་ལ་ཕ་འཁྱེར་གྱི་ཡིན་པ་འདྲ་བྱས་ཡིན་ན་ཨ་ནི་དེ་གི་དངུལ་དེ་གི་ཚང་མ་ཨ་ནི་དེ་ནང་བཞིན་གི་ཕ་བསྒྱུར་དགོས་རེད་ལབ་ནས་ཁོ་རང་གིས་ལབ་དུས་ཨ་ནི་འོ་འདི་འདྲ་བསྒྱུར་ཡས་དེ་ག་རེ་རེད་ལབ་དུས་ཙ་ནས་ཨ་ནི་བསྒྱུར་ཡས་ཀྱི་ཕ་གི་གི་རྫ་དེ་ལ་དངུལ་བྱེད་པོ་ལོ་ཡི་གི་རྫ་དེ་ལ་ག་རེ་ལབ་ཀྱི་རེད་ལབ་ན་དགེ་བའི་ལས་ལབ་ཀྱི་རེད་དགེ་བའི་ལས་ལ་ཕ།

ཨ་ནི་སྐྱོ་བོ་དེ་ཚོ་ལ་མར་སྦྱིན་པ་བཏང་ཡས་དང་ཕྱག་འཚལ་སྐོར་སྦྱོང་བྱེད་ཡས་དང་ཨ་ནི་དེ་མ་ཡིན་པའི་གི་ཨ་ནི་གནས་མཇལ་དང་གནས་སྐོར་དང་འོ་དེ་འདྲའི་གི་ལས་ཀ་དེ་ཚོ་ད་ངས་བྱེད་ཀྱི་ཡིན་ད་ངས་རྒྱུ་ནོར་ལོངས་སྤྱོད་དེ་གི་དེ་འདྲའི་བྱས་བྱས་ནས་ཨ་ནི་ངའི་གི་འགྱུར་བ་ཅིག་བཏང་བྱས་དགེ་བའི་ལས་དེ་སྒྲུབ་ཀྱི་ཡིན་ད་ད་དེ་རིང་ཁྱེད་རང་གིས་ངར་དཔེ། དཔེ་མི་སྲིད་ཀྱི་སློབ་གསོ་ཡག་པོ་ཞིག་བརྒྱབ་སོང་ད་ངས་ཤེས་སོང་ཟེར་ལབ་ནས་ཁོ་རང་འགྱུར་ཕྱིན་པ་ད་མི་ཕྱུག་པོ་དེ་ད་ཁོ་རང་འདི་འདྲ་བྱེད་ཀྱི་ཁས་ལེན་བྱས་པ་རེད་ཨེ་ནི་བྱས་ཙང་ད་མི་ཕྱུག་པོ་དེ་གི་ཨེ་ནི་ལོ་རྒྱུས་དེ་ངས་ད་རེས་དེ་ལ་བཞག་ཡ་བྱེད་ཨེ་ནི་ང་ཚོ་ཡིན་ནའི་ཀྱི་ང་ཚོ་དུས་རྟག་ཏུ་ཨེ་ནི་ང་རང་ཚོ་ལ་རྒྱུ་དཔལ་འབྱོར་ག་ཚོད་ཡོད་ནའི་རེད་མང་ཉུང་ལ་མ་ལྟོས་པའི་ཀྱི་ཨེ་ནི་དེ་ཚོ་རང་ཚང་མ་དགེ་བའི་ལས་ལ་ཕར་བསྒྱུར་བ་འདྲ་ཅིག་ཡིན་ན་ཨེ་ནི་མ་འོངས་པ་ང་རང་ཚོ་ཨེ་ནི་ཚེ་ཕྱི་མ་ལ་ཕར་འགྲོ་དུས་ཙ་ནས་ཕྱི་མའི་སྔ་ལམ་ལ་འགྲོ་དུས་ཙ་ནས་ཨེ་ནི་ང་རང་ཚོ་སོ་སོ

ཆེ་བའི་མཚན་ལ་བསྟན་འཛིན་དང་ཆུང་བའི་མཚན་ལ་རྒྱལ་མཚན། ཁོང་གཉིས་མི་དམངས་ཀྱི་བདེ་སྡུག་ཁོ་ན་ལ་གཟིགས་མཁན་དང། ཕན་ཚུན་གཅིག་གིས་གཅིག་ལ་སྐད་ཅིག་ཙམ་ཡང་བྲལ་མི་ཕོད་པའི་བརྩེ་དུང་ཆེན་པོ་ཡོད་པ། རྒྱལ་ཁབ་དེ་ཞི་བདེར་གནས་པའི་དུས་ཤིག་ལ། ཤར་ཕྱོགས་སྲིན་པོའི་ཡུལ་གྱི་དམག་བྱུང་ནས། ཤི་བསད་ཁྲག་གི་འཁོར་ལོ་བསྐོར་ནས། མཐའ་མ་ཁོང་སྤུན་གཉིས་མི་དམངས་ཀྱི་བདེ་སྡུག་ཆེད་ཞལ་བྲལ་དགོས་པ་བྱུང་བ་རེད། སྲས་ཆེ་བ་བསྟན་འཛིན་ནས་མི་དམངས་དུམ་ཞིག་ཁྲིད་དེ། རྒྱ་མཚོའི་ཕ་རོལ་ཏུ་ཡོད་པའི་རང་དབང་ནོར་བུ་མེ་འབར་ལེན་པར་ཕེབས་རྒྱུ་དང། ཆུང་བས་གཞིས་ལུས་མི་དམངས་ཀྱི་བདེ་སྡུག་སེལ་ཆེད་བཞུགས་རྒྱུ་ཐག་ཆོད་དེ། ཞལ་བྲལ་མཚམས་ཀྱི་སྐབས་ན། སྤུན་ཕན་ཚུན་ཐུགས་གསོ་དང་ཞལ་ཆེམས། དེ་ནས་མི་དམངས་ཀྱིས་ཞུ་བ་གསོལ་འདེབས་འདི་ལྟར་ཕུལ་སོང།